དབུས་བོད་མིའི་སྒྲིག་འཛུགས་བཀའ་དྲུང་ཡིག་ཚང་ནས་ཟླ་བ་འདིའི་ཚེས་བཅུ་དགུ་ཉིན་གསལ་བསྒྲགས་སྤེལ་དོན་ནང། ལས་བྱེད་འདེམས་བསྐོའི་ལྷན་ཁང་གི་སྒྲིག་གཞི་དོན་ཚན་བཅུ་དགུ་བའི་ནང་གསེས་དང་པོའི་དགོངས་དོན། ཕྱི་རྒྱལ་ཁག་ཏུ་སྐུ་ཚབ་དོན་གཅོད་རྣམས་སྲིད་སྐྱོང་དང་བཀའ་བློན་ཚང་འཛོམས་ཞིབ་ཕྲའི་དྲག་འདེམས་ཀྱིས་བཀའ་ཤག་ནས་བསྐོ་འཛུགས་གནང་བར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་མཚན་གནས་བསྩལ་རྒྱུ་ཞེས་གསལ་བ་ལྟར། རྩིབས་རི་སློབ་དཔོན་སྤྲུལ་སྐུ་ངག་དབང་མཆོག་གྲུབ་ལགས་བལ་ཡུལ་དོན་གཅོད་དམ་འབྲེལ་མཐུད་པར་བསྐོ་བཞག་མཛད་དོན་ལྟར་ཕྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཟླ་དགུ་བའི་ཚེས་བཅུ་དགུ་ནས་ལས་ཁུར་མགོ་འཛུགས་རྒྱུ་ཡིན་པ་འཁོད་དོན་ལྟར་འདི་ག་རླུང་འཕྲིན་ཁང་གིས་རྩིབས་རི་སློབ་དཔོན་སྤྲུལ་སྐུ་མཆོག་ལ་འབྲེལ་ལམ་བྱེད་སྐབས་ད་ལྟའི་ཆར་ཁོང་བོད་བལ་ས་མཚམས། ཇོ་མོ་གླང་མའི་ཉེ་འདབས་སུ་ཆོས་ཕྱོགས་ཀྱི་མཛད་རིམ་ལས་དོན་ཞིག་གི་ཆེད་དུ་འགྲོ་ཡོད་པས། བལ་ཡུལ་དོན་གཅོད་དང་འབྲེལ་བའི་བཀོད་རྒྱ་གསལ་བསྒྲགས་གནང་འདུག་ཀྱང། གོང་རིམ་ནས་དངོས་སུ་བཀོད་ཁྱབ་ལམ་སྟོན་མ་གནང་བར་གསར་འགྱུར་བརྒྱུད་ལམ་ཁག་ལ་འབྲེལ་བ་བྱས་ནས། བཀའ་མོལ་ཞུ་ཐུབ་མི་འདུག་པས་ལས་བཅར་ཞུས་མ་ཐག་འབྲེལ་བ་ཞུ་རྒྱུ་ཡིན་པ་ཁོང་གིས་ཡིག་ཐོག་ནས་འགྲེལ་བརྗོད་གནང་སོང་ལ། དེ་དང་ཆབས་ཅིག་བལ་ཡུལ་ནང་གཏན་སྡོད་བོད་མི་ཁག་ཅིག་ལ། དོན་གཅོད་གསར་རྙིང་གཉིས་ཀྱི་སྐོར་ལ་བསམ་ཚུལ་བཅར་འདྲི་བྱས་པར། དགེ་བཤེས་མཐུ་སྟོབས་ལགས་ཀྱིས་འདི་ལྟར་གསུངས་ན།
འོ་ད་ནེ་པ་ལ་གཞུང་རང་གི་གནས་སྟངས་དེ་ཚོ་ཡག་པའི་ཇི་མ་ཇི་བཞིན་རྟོགས་པའི་ཐོག་ནས་དཀའ་ངལ་དེ་ཚོ་སེལ་ཐུབ་པ་ལ་ཡ་ང་རང་ཚོའི་དེ་དཔོན་པོ་དེ་མིང་དོན་མཚུངས་པའི་དཔོན་པོ་ཅིག་འབྲེལ་མཐུད་པ་ཅིག་བྱུང་བ་ཡིན་ན། ཞེ་པོ་ཡག་པོ་ཡོང་གི་རེད་བསམ་བསམ་འདྲ་ཅིག་དང། ལྷག་པར་དུ་ང་རང་ཚོ་བོད་མི་སྒྲིག་འཛུགས་ཚགས་ཚུད་པོ་ཡོང་བ་བྱེད་པ་ལ་ས་གནས་འབྲེལ་མཐུད་པ་སྐུ་ངོ་དོན་གཅོད་ཁག་དང། ཨ་ནེ་ས་གནས་ད་ཅི་འགོ་འཛིན་འདི་ཚོ་དཔེ་ཧ་ལས་པའི། ད་ཅི་གི་གདེང་འཇོག་ལྡན་པ་ཞིག་དགོས་ཡས་གལ་ཆེན་པོ་ཞིག་རེད་ཤག་ཨ་དེ་ཡིན་དུས་ད་ལྟ་འདི་གི་ཆ་ལ་ཡང། ཁག་སྐུ་རེ་སྐུ་ཚབ་དོན་གཅོད་འབྲེལ་མཐུད་པ། ཨ་རྩིབས་རི་སློབ་དཔོན་རིན་པོ་ཆེ་དངོས་གནས་རང་འོས་ཤིང་འཚམས་པ་ཞིག། ཨང་ད་ཅིག་གི་རེད་ཤག་ཨང་བསམ་བསམ་ཅིག། ཨང་དེ་གིས་ས་གནས་ཀྱི་མི་མང་ཁ་བ་ཁ་ཤས་ལ་ཡང་འབྲེལ་བ་ཡོད་དད་པ་དེ་གི་ཐོག་ནས་ནི་ནུས་པ་ཞིག་ཐོན་གི་ཡོད་པའི་གི་ཐོག་ནས་ནི་ཞུ་གི་ཡོད་ཐུགས་རྗེ་ཆེ། མིང་ལ་རྡོ་རྗེ་ཚེ་རིང་ཟེར་བ་ཞིག་གིས་རང་གི་བསམ་ཚུལ་བརྗོད་དོན། ཨང་ད་བལ་ཡུལ་ནང་ལོགས་ལ་ད་མི་མང་ལ་ཅིག་སྐྱབས་བཅོལ་པ་སེ་དེ་ཅིག་བཀག་ནས་ད་ཅིག་ལོ་མང་པོ་ཞིག་འགྲོ་ས་རེད། ད་དེ་ཚོ་ཅིག་ཐོག་ནས་ཅིག་མི་མང་ལ་ཅིག་སྐྱབས་བཅོལ་པ་སེ་ཐོག་ནས་ཅིག་རོགས་པ་འདྲ་ཅིག་ནས་ད་ཅིག་དངོས་གནས་དྲང་གནས་ཚང་མ་ལ་ད་ཅིག་ཅིག་ཚོང་ཁང་འདྲ་བོ་ཅིག་ཕྱེ་བ་ཡིན་ན་འདྲ་ད་དངུལ་ཁང་ཡིན་ན་འདྲ་ད་ཅིག་ཐ་ན་དེ་ཅིག་མོ་ཊ་དང་ཅིག་སྦག་སྦག་ཉུང་ཉུང་དེ་འདྲ་ཡིན་ན་ཅིག་ལའི་སེན་སི་བཟོ་མ་ཐུབ་དེ་འདྲ་གི་དཀའ་ངལ་ཕྱོགས་གང་ཐད་ནས་དཔེ་དེ་ཡག་མ་འགྲོ་ཡ་ལ་ཅིག་གི་དཀའ་ངལ། མང་པོ་ཅིག་ཡོད་རེད་ད་དེ་ཚོ་སྒང་ལ་ཡ་དཔེ་དེ་ཅིག་ཁོང་གིས་དཔེ་དེ་ཅིག་གནང་ཐུབ་ཀྱི་རེད་བསམ་གྱི་འདུག་ཅིག་གནང་ཐུབ་ཡག་གི་དཔེ་དེ་ཅིག་རེ་བ་དང་ཡིད་ཆེས་ཡོད་ཁོང་ལ། ཡང་ས་གནས་བོད་མི་གཞན་ཞིག་གིས་རང་གི་བསམ་ཚུལ་བརྗོད་ན། ས་གནས་འགོ་འཛིན་ཟུར་པ་རྩིབས་རི་སློབ་དཔོན་སྤྲུལ་སྐུ་ངག་དབང་མཆོག་གྲུབ་མཆོག་བསྐོ་གཞག་གནང་ཡོད་དེ་ལ་ཞེ་གི་རྗེས་སུ་ཡི་རངས་ཞུ་གི་ཡོད་གང་ཡིན་ཟེར་ན་རིན་པོ་ཆེས་འགྲེལ་བཟོས་ན། ཕྱག་ལས་གང་ཅིའི་ཐད་ནས་ཧ་ཅང་གི་འཇོན་པོ་རེད་འདུག་མ་འོངས་པ་ན། བལ་ཡུལ་ནང་ལ་ཡོད་པའི་མི་མང་ཚོ་གང་ཅིའི་ཐད་ལ་ཅིག་ཕན་ཐོགས་སུ་ཡོང་གི་རེད་བསམ་གྱི་སོ་སོའི་ངོས་ནས་རེ་བ་དེ་འཆང་ནས་བསྡད་ཡོད་ཨོ་ད་ག་རང་ཡིན། ཨ་ནི། ད་སྐུ་ངོ་ཚུལ་ཁྲིམས་རྒྱ་མཚོ་འདྲ་གཟིགས་ན་ཨ་ནི་ད་ལྟ་བར་དུ་ཐོག་པར་དག་བྱེད་ནས་ག་ལྷག་བསམ་རྣམ་དག་གི་སྒོ་ནས་བཞུགས་ཡོད་རེད། ཨ་ནི་ཕྱག་ལས་གནང་བ་རེད་དེ་ལ་རྗེས་སུ་ཡི་རང་ཞུ་གི་ཡིན་ཨ་ནི་མཚམས་མཚམས་ལ་ཅིག་ད་ཆོས་ལུགས་ཚོར་བ་ཟེར་གྱི་མེད་གི་མི་སྲིད་དང་སྲིད་ན་སྐྱོན་དེ་སྲིད་དེ་སྲིད་ཡོང་གི་རེད་དེ་རིགས་བྱས་ནས་དེ་སྲིད་དེ་སྲིད་ནོར་འཁྲུལ་དེ་དེ་ཤོར་ཡོད་རེད་ད་ད་དེ་ཤོར་བ་ཙམ་ཟིག་མ་ཡིན་པའི་དུས་ཚོད། ད་གང་ལྟར་བཀྲ་ཤིས་ལོ་ལོ་གང་མང་ནས་མཇུག་བསྡུ་སོང་བ་དེ་ལ། ངེད་གཉིས་སྒང་གི་ཡི་རང་ཞུ་གི་ཡོད་ཞུ་བ་ཡིན། དེ་མིན་ས་གནས་བོད་མི་ཁག་ཅིག་ལ་བསམ་ཚུལ་བཅར་འདྲི་བྱས་པའི་ལན་དུ། བལ་ཡུལ་ནང་གཏན་སྡོད་བོད་མི་རྣམས་ལ་བལ་ཡུལ་གཞུང་གིས་སྐྱབས་བཅོལ་ལག་དེབ་མ་སྤྲད་པར་ལོ་མང་འགོར་ཡོད་པས། བོད་མི་ཚོས་འགྲོ་སྐྱོད་ལ་སོགས་པར་དཀའ་ངལ་ཡོད་པར་བརྟེན། དོན་གཅོད་གསར་བའི་ངོས་ནས་བལ་ཡུལ་གཞུང་དང་འབྲེལ་ལམ་སྔར་ལས་ཤུགས་ཆེར་གནང་སྟེ། བོད་མི་སྐྱབས་བཅོལ་བ་རྣམས་ལ་སྐྱབས་བཅོལ་ལག་དེབ་རག་ཐབས་དང། དེ་བཞིན་བལ་ཡུལ་ནང་ལ་མཚོན་ན་རྒྱ་ནག་གཞུང་གི་གནོན་ཤུགས་ཆེན་པོ་ཡོད་པས། བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་དང། རྒྱལ་བའི་འཁྲུངས་སྐར་སྲུང་བརྩི་སོགས་བལ་ཡུལ་གཞུང་གི་བཀག་འགོག་གི་གནས་ཚུལ་ཐེངས་མང་བྱུང་བཞིན་ཡོད་པས་ན། དོན་གཅོད་གསར་བའི་ངོས་ནས་གཞུང་གི་ལས་དོན་ཆེ་ཕྲ་ཆུང་གསུམ་ཡོངས་སུ། ཐུས་ཤོར་མེད་པར་བསྒྲུབ་རྒྱུར་རེ་བ་ཆེན་པོ་བྱེད་བཞིན་ཡོད་པ་རེད་འདུག་ལ། མི་འགྱངས་པར་ཟླ་རྗེས་མའི་ཕྱི་ཚེས་བཅུ་དགུ་ཉིན་ནས་བཟུང། ད་ལྟའི་དོན་གཅོད་སྐུ་ངོ་ལས་ཐོག་པ་ཚུལ་ཁྲིམས་རྒྱ་མཚོ་ལགས། ལས་ཡུན་ཚང་སྟེ་ཚབ་ཏུ་སློབ་དཔོན་སྤྲུལ་སྐུ་ངག་དབང་མཆོག་གྲུབ་ལགས་ཀྱིས་དོན་གཅོད་གསར་བའི་ལས་ཁུར་འགོ་འཛུགས་གནང་རྒྱུ་ཡིན་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།